ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་གསུམ། རེས་གཟའ་སྤེན་པའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེ་འཚམས་འདྲི་ཞུ་བ་དང་སྦྲགས། དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་ཕྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་སྟེ་བོད་ཀྱི་ལོ་གསར་དང་དཔྱིད་གསར་དུས་ཆེན་སྔ་ནུབ་ཏུ་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲང་གིས་བོད་ཀྱི་རྒྱལ་ས་ལྷ་སའི་ལྷ་ལྡན་གཙུག་ལག་ཁང་དང་ར་མོ་ཆེ་གཙུག་ལག་ཁང་དུ་ལྟ་ཞིབ་ཏུ་བསྐྱོད་ནས་ཆོས་ལུགས་ལས་དོན་དོ་དམ་ལ་ཁྲིམས་ལྟར་ཤུགས་སྣོན་བརྒྱབ་ནས་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་གྱི་ཁ་ཕྱོགས་སུ་བསྐྱོད་ཐབས་འབད་བརྩོན་མཐའ་འཁྱོངས་བྱ་དགོས་པ་དང། དགོན་སྡེ་དོ་དམ་གྱི་ལས་དོན་འཐུས་སྒོ་ཚང་དུ་གཏོང་བ། དགོན་སྡེ་དོ་དམ་ཚད་ལྡན་དང་ཞིབ་ཚགས་བཅས་ཀྱི་ལས་དོན་སྒྲུབ་དགོས་པའི་ནན་བཤད་བྱས་པའི་སྐོར་སོགས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཚེ་འདི་ཕྱི་གཉིས་ཀྱི་དོན་དུ་སེམས་པ་བཟང་པོ་བྱས་ཏེ་མི་ཚེ་དོན་དང་ལྡན་པ་ཞིག་སྐྱེལ་རྒྱུ་གལ་ཆེན་པོ་ཡིན་པའི་སྐོར་ལ་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་ནས་ལ་དྭགས་ཀྱིས་གཙོས་པའི་ཧི་མ་ལ་ཡའི་རི་རྒྱུད་དད་ལྡན་པ་རྣམས་ལ་ཚེ་དབང་གནང་སྐབས་ལམ་སྟོན་གནང་བའི་སྐོར་སྙན་སྒྲོན་ཞུ་རྒྱུ་དང། རྒྱ་གར་ཡུལ་མི་ཚོར་བོད་དོན་གོ་རྟོགས་སྤེལ་ཐབས་སུ་རྒྱ་གར་ལྷོ་ཕྱོགས་མེ་སོར་གྲོང་ཁྱེར་ནང་དུ་རྣམ་པ་འདྲ་མིན་སྒོ་ནས་གཞན་ཕན་ཐེབས་རྩ་དང། nexus ཁྲོམ་ར་མཉམ་རུབ་ཀྱིས་བོད་ཀྱི་ལོ་གསར་དུས་སྟོན་སྲུང་བརྩི་ཞུས་པའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གནད་དོན་གླེང་མོལ་ལེ་ཚན་ནང། བྱེས་ཀྱི་གདན་ས་ཆེན་པོ་སེར་བྱེས་ཚན་རིག་སྦྱོང་བརྡར་ཁང་གསར་བཞེངས་ལེགས་གྲུབ་ཀྱིས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཟླ་དཀྱིལ་ལ་འཇམ་མགོན་རྒྱལ་བའི་རྒྱལ་ཚབ་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གིས་དབུ་འབྱེད་གནང་ཡོད་པ་དང། སྦྱོང་བརྡར་ཁང་དེ་ནས་ཚན་རིག་ལ་སློབ་གཉེར་གནང་མཁན་ནང་པའི་དགེ་འདུན་པ་དང་ལྷག་པར་དུ་དགེ་ལུགས་རྒྱུགས་སྤྲོད་སྐབས་རྩེར་སོན་གྱི་དགེ་བཤེས་མང་པོ་བྱུང་ཡོད་པ་ལྟར་ཚན་རིག་ཁང་དེའི་བྱུང་རིམ་དང་དེའི་ཕན་འབྲས་ཇི་བྱུང་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་གི་ཡིན། ཐེངས་འདིའི་གསར་འགྱུར་ཁག་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་སྙན་སྒྲོན་ཞུ་གི་ཡིན། ཕྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་སྟེ་བོད་ཀྱི་ལོ་གསར་དང་དཔྱིད་གསར་དུས་ཆེན་སྔོན་ནུབ་ཏུ་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅིན་ཀྲང་གིས་བོད་རྒྱལ་ས་ལྷ་སའི་ལྷ་ལྡན་གཙུག་ལག་ཁང་དང་ར་མོ་ཆེ་གཙུག་ལག་ཁང་དུ་ལྟ་ཞིབ་ཏུ་བསྐྱོད་ནས་ཆོས་ལུགས་ལས་དོན་དོ་དམ་ལ་ཁྲིམས་ལྟར་ཤུགས་སྣོན་བརྒྱབ་ནས་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་གྱི་ཁ་ཕྱོགས་སུ་བསྐྱོད་ཐབས་འབད་བརྩོན་མཐའ་འཁྱོངས་བྱ་དགོས་པ་དང། དགོན་སྡེ་དོ་དམ་གྱི་ལས་དོན་འཐུས་སྒོ་ཚང་དུ་གཏོང་བ། དགོན་སྡེ་དོ་དམ་ཚད་ལྡན་དང་ཞིབ་ཚགས་བཅས་ཀྱི་ལས་དོན་སྒྲུབ་དགོས་པའི་སྐོར་ནན་བཤད་བྱས་འདུག། དེ་ཡང་ཝང་ཅུན་ཀྲེང་གིས་གཙུག་ལག་ཁང་དང་ར་མོ་ཆེ་གཙུག་ལག་ཁང་གཉིས་ལ་ལྟ་ཞིབ་བྱེད་སྐབས། དགོན་སྡེའི་རྒྱུན་གཏན་གྱི་སྒྲིག་ཁྲིམས་ལྟར་སྲུང་སྐྱོབ་བྱེད་དགོས་ཟེར་ནས་རིམ་པ་ཁག་དང་སྡེ་ཚན་ཁག་གིས་དུས་ཆེན་གཉིས་རིང་གི་བདེ་འཇགས་བརྟན་བརླིང་ལས་དོན་རང་འགུལ་ངང་ཡག་པོ་བསྒྲུབས་ནས་ལྷོད་གཡེང་དུ་མ་སོང་བར་དམག་འཐབ་བྱེད་པའི་སྤྱོད་ཚུལ་རྣམས་རྒྱུན་འཁྱོངས་བྱས་ཏེ་སྤྱི་ཚོགས་བརྟན་བརླིང་ཡོང་བ་བྱེད་དགོས་པ་དང། འབྱུང་རྩ་བཅོས་སྒྲིག་གི་ལས་དོན་ཤུགས་ཆེ་རུ་བཏང་ནས་གནས་ཚུལ་སྔོན་བརྡ་དང་འཕྲལ་དུ་ཐག་གཅོད་སོགས་ལས་ཀའི་བྱེད་ཐབས་རྣམས་དོན་འཁྱོལ་ཡོང་བ་བྱས་ནས་སྤྱི་ཚོགས་བརྟན་བརླིང་ལ་ཁྱོན་ཡོངས་ནས་སྔོན་འགོག་དང་ཚོད་འཛིན་བཅས་བྱ་དགོས་པ་བཤད་དེ། བོད་ཀྱི་ལོ་གསར་གོང་ལ་ལྷ་སའི་ནང་གི་བོད་མི་མཆོད་མཇལ་དུ་འདུ་འཛོམས་བྱེད་ས་ཁག་ཏུ་ངོ་རྒོལ་རིགས་མི་ཡོང་བའི་སྔོན་འགྲོའི་གྲ་སྒྲིག་གི་ལས་དོན་སྤེལ་ཡོད་པ་དང། བོད་ཀྱི་ལོ་གསར་དང་ཆོ་འཕྲུལ་སྨོན་ལམ་སོགས་བོད་མི་འདུ་འཛོམས་ཆེ་བའི་སྐབས་སུ་རྒྱ་ནག་གཞུང་གིས་ཞིབ་བཤེར་དང་ས་ཚིགས་ཁག་ཏུ་འགག་སྒོ་བཙུགས་ནས་བོད་མི་མཆོད་མཇལ་ཞུ་མཁན་ཚོ་དུས་ནས་དུས་སུ་དོ་དམ་བྱེད་ཀྱི་ཡོད་པ་རེད། དཔེར་ན་ལྷ་སར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་བརྒྱད་ཅུ་གྱ་བརྒྱད་བརྒྱད་ཅུ་གྱ་དགུ་བཅས་ལོ་གསུམ་ནང་སེར་འབྲས་དགའ་གསུམ་གྱི་དགེ་འདུན་ནས་གཞི་རྒྱ་ཆེ་བའི་ངོ་རྒོལ་ལས་འགུལ་སྤེལ་ཡོད་ལ། ལྷག་པར་དུ་ལྷ་ལྡན་ཆོ་འཕྲུལ་སྨོན་ལམ་སྐབས་སུ་མི་ཚོགས་ཕོན་ཆེ་འདུ་འཛོམས་སྐབས་དགེ་འདུན་པ་ཚོས་བོད་རང་བཙན་དགོས་པ་དང་རྒྱ་མི་བོད་ནས་ཕྱིར་ལོག་བྱ་དགོས་པའི་སྐད་འབོད་བྱེད་པ་དང་ཡིག་ཆ་བཀྲམ་པ་སོགས་ཀྱི་ལས་འགུལ་སྤེལ་ཏེ་བརྒྱད་ཅུ་གྱ་དགུ་ལོར་བོད་ནང་དྲག་པོའི་བཀའ་རྒྱ་བསྡམས་པའི་གནས་ཚུལ་བྱུང་ཡོད་པ་རེད། ལྷ་སར་བོད་མིའི་གཞི་རྒྱ་ཆེ་བའི་ངོ་རྒོལ་དེ་བྱུང་ནས་ད་ཆ་ལོ་ངོ་སུམ་ཅུ་སོ་ལྔ་ལྷག་ཕྱིན་པའི་དུས་དེར་རྒྱ་ནག་གཞུང་གིས་བོད་མི་ཚོས་ངོ་རྒོལ་རིགས་སྤེལ་བའི་དོགས་ཟོན་བྱེད་པའི་ཁར། རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གི་བཀོད་སྒྲིག་ལྟར་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་ཁ་ཕྱོགས་སུ་བསྐྱོད་ཐབས་མཐའ་འཁྱོངས་ཡོང་ཐབས་བྱ་དགོས་ལུགས་ཝང་ཅུན་ཀྲེང་གིས་ནན་བཤད་བྱས་ཡོད་པ་རེད་འདུག་ཕྱོགས་མཚུངས་ཉེ་ཆར་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་ཉིན། དཀར་མཛེས་དཔལ་ཡུལ་རྫོང་གི་ལས་བྱེད་པ་ཚོས་ས་ཁུལ་དེའི་དགོན་སྡེ་སུམ་ཅུ་སོ་ལྔ་ཙམ་ནང་ལྟ་ཞིབ་ཏུ་བསྐྱོད་ནས་ལོ་གསར་འཚམས་འདྲི་དང་འབྲེལ་གྲྭ་བཙུན་ཚོར་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་སློབ་གསོའི་དྲིལ་བསྒྲགས་བྱས་པ་མ་ཟད་མུ་མཐུད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཁ་བྲལ་བའི་བྱ་སྤྱོད་ཐེར་འདོན་བྱ་དགོས་པའི་སྐུལ་མ་བྱས་ཡོད་པ་རེད། སྤྱིར་རྒྱ་ནག་གཞུང་གིས་བོད་ཀྱི་ལོ་གསར་དང་དུས་ཆེན་ཁག་ལ་བོད་ནང་དགོན་སྡེ་ཁག་གི་འགོ་ཁྲིད་དང་ཤེས་ཡོན་ཅན་པ་སོགས་མི་མང་གིས་གུས་བརྩི་ཞུ་ཡུལ་མི་སྣར་འཚམས་འདྲི་བྱེད་པ་དང་ཆབས་ཅིག་རྒྱ་ནག་གཞུང་གི་ཁ་ལ་ཉན་དགོས་པའི་སློབ་གསོའི་ལས་འགུལ་སྤེལ་བཞིན་ཡོད་པ་ནི་རྒྱ་ནག་གཞུང་གི་གསར་འགྱུར་བརྒྱུད་ལམ་དུ་དཔལ་ཡུལ་རྫོང་གིས་འདི་ལོ་ཡུལ་དེའི་དགོན་སྡེ་ཁག་གི་བླ་མ་མཁན་པོ་བཅུ་གྲངས་ཤིག་རྒྱ་ནག་གི་གྲོང་ཁྱེར་ཁྲིན་ཏུའུར་ཆེད་འབོད་ཀྱིས་ལོ་གསར་གསོལ་སྟོན་ཟེར་བ་དང་འབྲེལ་ཡུལ་དེའི་དགོན་སྡེ་ཁག་གི་གྲྭ་བཙུན་ཚོའི་རྒྱལ་གཅེས་ཆོས་གཅེས་སློབ་གསོ་དང་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་པ་དང་ཁ་བྲལ་ལ་ངོ་རྒོལ་བྱ་དགོས་པ་སོགས་ཀྱི་སློབ་གསོ་སྤྲད་ཡོད་པ་མ་ཟད། དགོན་སྡེ་ཁག་ཏུ་ལོ་གསར་གུང་གསེང་སྐབས་ཆབ་སྲིད་ཀྱི་སློབ་གསོར་སློབ་སྦྱོང་བྱ་དགོས་པའི་དྲིལ་བསྒྲགས་ཀྱི་དེབ་གསུམ་སྟོང་དྲུག་བརྒྱ་ལྷག་འགྲེམས་སྤེལ་བྱས་ཡོད་པ་སོགས་ཀྱི་གནས་ཚུལ་དཔལ་ཡུལ་རྫོང་འཐབ་ཕྱོགས་གཅིག་གྱུར་ལས་ཁང་གི་སྐད་འཕྲིན་ཐོག་ལ་བཀོད་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་གི་ཐད་ཆེས་མཐོའི་ལས་དོན་ལྷན་ཚོགས་ཀྱི་ཚོགས་གཙོ་གྲོས་ཚོགས་འོག་མའི་འཐུས་མི Chris Smith ལགས་དང། ཟུང་འབྲེལ་ཚོགས་གཙོ་གྲོས་ཚོགས་གོང་མའི་འཐུས་མི་ཇེབ་མེར་ཁི་ལི་རྣམ་གཉིས་ཀྱིས་དབུ་བཞུགས་ཐོག་ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་ཉན་ཞིབ་བསྐོང་ཚོགས་ཀྱིས་ཉེ་ཆར་ཕྱི་ཟླ་དང་པོའི་ཚེས་ཉེར་གསུམ་ཉིན། སུའུ་ཙེར་ལན་ཏི་ཀྱི་གྲོང་ཁྱེར་ཇི་ནི་ཝ་རུ། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་ཐད་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དེ་གནང་བའི་སྐབས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏོང་དགོས་པའི་རྒྱབ་གཉེར་དོན་ཚན་བཞི་བརྒྱ་ཉི་ཤུ་རྩ་བརྒྱད་གནང་བ་ཁག་གི་ཐད་མཇུག་བསྒྲིལ་ཞུ་བའི་ཉན་ཞིབ་ཞིག་གནང་ཡོད་པར། ཚོགས་གཙོ་ཁིར་སི་མིད་ལགས་ཀྱིས་ཞི་ཅིན་ཕིང་དང་རྒྱ་ནག་དམར་ཤོག་ཚོགས་པའི་སྐུ་ཚབ་འཐུས་མི་དྲུག་ཅུ་ཡིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐད་རྒྱ་ནག་དམར་ཤོག་ཚོགས་པས་རྒྱལ་སྤྱིའི་འགྲོ་ལུགས་ལྟར་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩི་དང་སྲུང་བརྩི་ཞུ་གི་ཡོད་ཞེས་རྫུན་བཤད་ཐུབ་ཡོད་པ་མ་རེད་ཅེས་གསུངས་འདུག་དེ་བཞིན་ཟུང་འབྲེལ་ཚོགས་གཙོ་གྲོས་ཚོགས་གོང་མའི་འཐུས་མི་ཇེབ་མེར་ཁི་ལི་ལགས་ཀྱིས་ཉན་ཞིབ་ཀྱི་དབུ་འབྱེད་གཏམ་བཤད་གནང་བའི་ནང། རྒྱ་ནག་གིས་ཤིན་ཅང་ནང་མི་རིགས་རྩ་མེད་བཟོ་བ་དང། ཧོང་ཀོང་གི་རང་དབང་གཏོར་བརླག་བཏང་བ། བོད་ནང་བོད་ཕྲུག་རྣམས་བཙན་དབང་གི་འོག་ནས་གཏན་འཇགས་སློབ་གྲྭར་བཅུག་སྟེ་བོད་ཀྱི་སྐད་ཡིག་དང་རིག་གཞུང་རྩ་མེད་བཟོ་བ་དང། དོགས་ཟོན་བྱ་རའི་པར་ཆས་ཁྱོན་ཆེན་པོ་བཙུགས་བཞིན་པ་ནི་ལོ་རེའི་འགྲོ་བ་མིའི་ཐོབ་ཐང་གི་སྙན་ཐོའི་ནང་གསལ་བའི་དཔང་རྟགས་ཡིག་ཆ་ཁག་ཡོད་སྟབས། གནད་དོན་འདི་ཚོའི་ཐོག་རྒྱ་ནག་གིས་རྒྱལ་སྤྱིའི་ཁྲིམས་ལ་བརྩི་སྲུང་བྱ་རྒྱུ་དེ་ནི་རྒྱ་ནག་གི་འགན་འཁྲི་རེད་ལ་ངེས་པར་དུ་སྲུང་བརྩི་བྱ་དགོས་པ་རེད་ཅེས་གསུངས་འདུག་ཡང་ཉན་ཞིབ་སྐབས་འདི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ནོ་བེལ་ཞི་བའི་གཟེངས་རྟགས་ཀྱི་འོས་མིའི་མཚན་འདོན་གསལ་བསྒྲགས་གནང་བའི་ནང། སོ་ཕིའ་ལིའུ་ཡི་སྐུ་ཟླ་ཏིང་ཇའ་ཞི་ཐེ་བས་རྒྱ་ནག་དང་ཧོང་ཀོང་ནང་གི་ཞི་བདེ་དང་རང་དབང་གི་ལས་འགུལ་བ་མི་བཞི་ཡི་མིང་འདོན་གནང་འདུག།
རྒྱ་གར་རྒྱལ་ས་ལྡི་ལིར་ཡོད་པའི་བོད་ཁང་འགན་འཛིན་ཟུར་པ་སྐྱབས་རྗེ་རྡོ་བུམ་རིན་པོ་ཆེ་མཆོག་དགོངས་པ་རྫོགས་པར་དབུས་བོད་མིའི་སྒྲིག་འཛུགས་བཀའ་ཤག་ནས་ཐུགས་གསོ་དང་རྗེས་དྲན་ཞུས་འདུག།

ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་གར་དུ་བཙན་བྱོལ་དུ་ཕེབས་ཏེ་བྱེས་ཀྱི་ཆོས་སྡེ་དང་པོ་སྦག་ས་ཆོས་སྒར་དུ་ཞུགས་པ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོར་ཝཱ་ཎ་ལེགས་སྦྱར་གཙུག་ལག་སློབ་ཁང་ནས་ཨ་ཅར་ཡ་ཕྱག་འཁྱེར་བཞེས་ཤིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོ་མཇུག་ཏུ་བཞུགས་སྒར་རྡ་རམ་ས་ལའི་བོད་ཀྱི་དཔེ་མཛོད་ཁང་གི་བཀའ་བསྟན་གསུང་རབ་ཀུན་དགའ་ར་བའི་དབུ་འཛིན་དང་ཉམས་ཞིབ་པའི་ཐུགས་འགན་གཅིག་ལྕོགས་བཞེས་ཡོད་པ་དང། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་ནས་དགེ་བཤེས་ལྷ་རམས་པའི་མཚན་རྟགས་བཞེས་ཡོད། དེ་ནས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་སྐུ་སྒེར་དྲུང་ཆེའི་ཕྱག་རོགས་ཀྱི་མཚན་གནས་བཞེས་པ་དང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོར་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་བོད་ཁང་འགན་འཛིན་ཐུགས་འགན་བཞེས་ཏེ་ཁྱོན་མི་ལོ་སུམ་ཅུ་ཙམ་གྱི་རིང་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གནས་ཐོག་ལ་ཉམས་ཞིབ་དང་མཁས་དབང་མཉམ་འཛོམས་ཀྱི་བགྲོ་གླེང་དཔྱད་གཏམ་དང་དེབ་ཕྲེང་དུ་མ་ཞིག་སྤེལ་ཡོད་པའི་གནས་ཚུལ་བཀོད་འདུག། དེ་ནས། ཚེ་འདི་ཕྱི་གཉིས་ཀྱི་དོན་དུ་སེམས་བཟང་པོ་ཞིག་བྱས་ཏེ། མི་ཚེ་དོན་དང་ལྡན་པ་ཞིག་བསྐྱལ་རྒྱུ་དེ་ནི་གལ་ཆེན་པོ་ཡིན་པའི་སྐོར། སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་ནས། ལ་དྭགས་ཀྱིས་གཙོས་པའི་ཧི་མ་ལའི་རི་རྒྱུད་ཀྱི་དད་ལྡན་པ་རྣམས་ལ་ཚེ་དབང་གནང་པའི་སྐབས་ལམ་སྟོན་གནང་འདུག་ཞིབ་གསལ་རྒྱ་གར་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཟླ་བ་འདིའི་ཕྱི་ཚེས་གསུམ་ཉིན་ལ་དྭགས་སེམས་བསྐྱེད་རིག་གཞུང་ཚོགས་པའི་རྗེ་བདག་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་ལ་གསོལ་འདེབས་ཞུས་དོན་ལྟར་རིན་པོ་ཆེ་མཆོག་ནས་མོན་གྷོ་འདོད་རྒུ་གླིང། འབྲས་སྤུངས་སྒོ་མང་གྲྭ་ཚང་དུ་ལ་དྭགས་ཀྱི་གཙོ་བོ་གྱུར་པའི་ཧི་མ་ལའི་རི་རྒྱུད་ཀྱི་ནང་ཆོས་རྗེས་འབྲང་པ་རྣམས་ལ་སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས་ཚེ་དབང་བཀའ་དྲིན་ཆེ་གནང་མཛད་ཅིང་སྐབས་དེར་རིན་པོ་ཆེ་མཆོག་ནས་སངས་རྒྱས་བཅོམ་ལྡན་འདས་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་གནང་བ་ལྟར་སོ་སོའི་སེམས་རྒྱུད་འདུལ་ཐབས་ཀྱིས་སེམས་པ་བཟང་པོ་བྱས་ཏེ

ཐང་སངས་རྒྱས་ཐུགས་རེ་གཞི་རྩ་དེ་ཡང་ང་རང་ཚོའི་ཚེ་འདི་ཡི་བསམ་བློ་གཏོང་སྟངས་ཐུག་ཡོད་རེད་སེམས་པ་བཟང་པོ་འཁྱེར་ཡ་བསམ་བློ་གཏོང་སྟངས་ཡང་དག་པ་བཅས་ཀྱི་འཁྱེར་ཡ་ལ་ཐུག་བསྡད་ཡོད་རེད། རྗེས་འདེད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐྱ་སེར་ཚང་མས་ནང་ཆོས་ལ་སློབ་གཉེར་བྱ་དགོས་པའི་ལམ་སྟོན་གནང་བཞིན་པ་ལྟར། ལ་དྭགས་སེམས་བསྐྱེད་རིག་གཞུང་ཚོགས་པས་ལ་དྭགས་པ་རྣམས་ལ་ནང་ཆོས་ངོ་སྤྲོད་སོགས་ཀྱི་ལས་འགུལ་སྤེལ་བཞིན་པའི་ཁོངས་སུ་འདས་པའི་ལོ་ངོ་གཉིས་ཙམ་ཞིག་ནས་བཟུང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་གདན་ས་གྲྭ་ཚང་ཁག་ཏུ་ལ་དྭགས་ཁུལ་ནས་ཆོས་མཇལ་ལ་ཕེབས་མཁན་མང་པོ་ཡོད་པ་རྣམས་ལ་ནང་ཆོས་ངོ་སྤྲོད་ཀྱི་ལས་འགུལ་སྤེལ་བཞིན་པ་ལྟར། ད་ལོ་ཡང་དེ་མཚུངས་སྤེལ་བཞིན་པའི་ཁོངས་སུ། ད་ལན་ཀུན་བདེ་གླིང་རིན་པོ་ཆེ་མཆོག་ལ་ཚེ་དབང་གནང་རྒྱུའི་གསོལ་འདེབས་ཞུས་པ་བཞིན་པ་རེད་འདུག་དེའི་སྐོར་ལ་དྭགས་སེམས་བསྐྱེད་རིག་གཞུང་ཚོགས་པའི་ཚོགས་གཙོ་ཚུལ་ཁྲིམས་བཟང་པོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། ད་ལྟ་རྒྱ་གར་ལྷོ་ཕྱོགས་ལ། དེ་ནང་ནས་མོན་གྷོ་ཕྱོགས་ལ། ལ་དྭགས་གཙོས་པའི་ཧི་མ་ལའི་རི་ལྗོངས་ནས་མི་མང་མང་པོ་ཞིག་འདིར་ཕེབས་བསྡད་ཤག་ཨེ་ནི་མི་མང་ཚོ་ལ་ཡང་ང་ཚོས་ཀྱིས་ད་རྒྱུན་མཐུད་ནས་སློབ་སྦྱོང། ནང་སེམས་ཀྱི་ཞི་བདེ་སློབ་སྦྱོང་སྤྲོད་ཡག

བོད་པ་སོགས་དད་ལྡན་ཆོས་ཞུ་བ་ལྔ་བརྒྱ་ཡས་མས་ཤིག་བཅར་གནང་འདུག་པའི་ནང་ལོགས་ནས། ལ་དྭགས་ནས་ཡིན་པ་ངག་དབང་ཚེ་རིང་ལགས་ཀྱིས་གསུངས་ན། ལ་དྭགས་སེམས་བསྐྱེད་རིག་གཞུང་ཚོགས་པས་གནས་མཆོག་རྡོ་རྗེ་གདན་དང་ལྷོ་ཕྱོགས་ཁུལ་དུ་ནང་ཆོས་ངོ་སྤྲོད་ཀྱི་བཀའ་སློབ་གོ་སྒྲིག་ཞུས་པའི་ཐོག་ལ་དྭགས་དང་ཧི་མ་ལའི་རི་རྒྱུད་ཀྱི་མི་རིགས་དང་བོད་པ་སོགས་བཅར་གནང་འདུག་པར་བརྟེན་ལ་དྭགས་སེམས་བསྐྱེད་ཚོགས་པས་འདི་ལྟ་བུ་གོ་སྒྲིག་ཞུས་པར། ལེགས་གསོལ་བསྔགས་བརྗོད་ཀྱིས་ཐུགས་རྗེ་ཆེ་ཞེས་གསུངས་གནང་འདུག།
དེའི་སྐོར་ལ་དེ་ནས་མདང་ཞག་མ་གཉིས་གསུམ་གནང་བ་དེ་ནས་དགེ་བཤེས་བཞུགས་སའི

དེ་ཕི་ཡ་དེ་ནས་རིན་པོ་ཆེ་སྐུ་མདུན་ནང། དེ་ནས་སེམས་བསྐྱེད་དེ་ཚོགས་པ་ང་ཅག་ལ་དྭགས་དང་ཧི་མ་ལའི་རི་རྒྱུད་ཚང་མའི་ཕྱོགས་ནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡིན་ལགས། དེ་བས་ད་ལན་ལ་དྭགས་སེམས་བསྐྱེད་ཚོགས་པས་ད་ལན་འབྲས་སྤུངས་སུ་ནང་ཆོས་ངོ་སྤྲོད་དང་འབྲེལ་བའི་ལས་རིམ་ཉིན་དགུའི་རིང་སྤེལ་བའི་ཐོག་འབྲས་སྤུངས་སྡེ་ཁག་ཅིག་ནས་མཐུན་འགྱུར་རྒྱབ་སྐྱོར་གནང་ཡོད་པ་རེད་འདུག།
དེའི་ནང་ནས་ད་འབྲས་སྤུངས་སྒོ་མང་གྲྭ་ཚང་གིས་ང་ཚོ་དུས་མཐུན་རྐྱེན་མང་པོ་ཞིག་བསྒྲུབས་བྱས་ནས་ཕ་གིས་ང་ཚོ་ད་དེ་འབྲས་སྤུངས་སྒོ་མང་གྲྭ་ཚང་གི་མགྲོན་ཁང་གསར་བ་གིས་ང་ཚོ་ཧོལ་དེ་ནང་ལོགས་ཚོམས་ཆེན་བར་ད་ཧོལ་དེ་ནང་ལོགས་ལ་མི་མང་འཛོམས་བྱས་ནས་ང་ཚོ་ད་སྒོ་མང་གི་ང་ཚོ་ད་དགེ་བཤེས་རེད་ནི་བློ་གསལ་གླིང་དགེ་བཤེས་རེད་ང་ཚོ་དེ་བཞིན་དགེ་བའི་བཤེས་གཉེན་རྣམ་པ་ཚོ་ཞུས་བྱས་ནས་སློབ་སྦྱོང་ད་སྤྲད་བསྡད་ཡོད་ནི་ང་ཚོ་ད་ཉི་མ་དང་པོ་གཉིས་དེ་ང་ཚོ་ད་འབྲས་སྤུངས་བླ་སྤྱི་ཡི་ངོས་ནས་ང་ཚོ་ལ་ད།

རོགས་པ་བྱེད་མཁན་མང་པོ་ཞིག་ཡོད་ཁོང་ཚོ་ཆ་ཚང་གིས་ཨ་ནེ་རོགས་པ་བྱས་བྱས་ང་ཚོས་ལས་དོན་འདི་ཆ་ཚང་དུ་བསྒྲུབས་པ་ཡིན།
སྤྱིར་བཏང་ལ་དྭགས་ནང་སེམས་སྐྱིད་རིག་གཞུང་ཚོགས་པ་དེ་ནས་ཏོག་དབྱིབས་ནད་ཡམས་ཁྱབ་གདལ་འགྲོ་བའི་དུས་སྐབས་སུ་ལ་དྭགས་སུ། ཚོགས་སྡེ་ཁག་ཅིག་ནས་སྤྱི་ཚོགས་ཞབས་ཞུའི་ལས་འགུལ་འདྲ་མིན་སྤེལ་བཞིན་པའི་དུས་སྐབས་སུ། མི་མང་ནས་ཞེད་སྣང་དངངས་འཚབ་ཀྱིས་སེམས་མི་སྐྱིད་པར་བྱུང་བའི་གནས་སྟངས་ཀྱི་འོག། འབྲས་སྤུངས་སྒོ་མང་གྲྭ་ཚང་གི་རྒན་ཚུལ་ཁྲིམས་བཟང་པོ་ལགས་ཀྱིས་གཙོས་པའི་ལ་དྭགས་ཁུལ་གྱི་ཚོགས་སྡེ་ཁག་གི་འགན་འཁུར་མི་སྣ་ཚོས། ནང་ཆོས་ཀྱི་ཐོག་ནས་སེམས་ཞི་བདེ་བསྐྲུན་ཐབས་སོགས་ལས་འགུལ་སྤེལ་རྒྱུའི་འཆར་གཞི་བཟུང་སྟེ། སེམས་སྐྱིད་ཚོགས་པ་ཞེས་པ་ཞིག་གསར་འཛུགས་གནང་ཞིང་ལྷན་ཚོགས་དེས་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནང་ཆོས་ལ་སློབ་གཉེར་བྱ་དགོས་པའི་ལམ་སྟོན་གནང་བ་ལྟར། ཐོག་མར་དྲ་ཐོག་ནས་ནང་ཆོས་ངོ་སྤྲོད་ཀྱི་ལས་འགུལ་དབུ་འཛུགས་གནང་ཞིང། རྗེས་སུ་རིམ་པས་ཚོགས་པའི་མིང་བསྒྱུར་བ་བཏང་སྟེ་སེམས་སྐྱིད་རིག་གཞུང་ཚོགས་པ་ཞེས་བཏགས་ཤིང། ཚོགས་པ་དེ་ལ་དྭགས་ཁུལ་ཙམ་མ་ཡིན་པར་གནས་མཆོག་རྡོ་རྗེ་གདན་དང་ཅན་ཌི་གར། གཞན་ཡང་རྒྱ་གར་ལྷོ་ཕྱོགས་ཁུལ་དུ་ནང་ཆོས་ཀྱི་དབང་ལུང་ཁྲིད་གསུམ་དང་འབྲེལ་བའི་ཆོས་འབྲེལ་ལ་དྭགས་སྐད་ཐོག་གོ་སྒྲིག་གིས་སྤྱི་ཚོགས་དྲ་རྒྱ་ངོ་དེབ་སོགས་ཀྱི་ནང་ཐད་གཏོང་གི་ལས་འགུལ་སྤེལ་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཉི་ཧོང་གིས་ཤིན་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་ཚོར་འགན་འཁྲི་ཡོད་པ་བཟོས་ནས་དམ་དྲག་ཉེས་ཆད་གཏོང་དགོས་པ་རེད་ཅེས་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་བརྗོད་འདུག་དེ་ཡང་ཕྱི་ཟླ་དང་པོའི་ཚེས་ཉེར་གསུམ་ཉིན་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་བསྟི་གནས Swiss གི་གྲོང་ཁྱེར Geneva ནང། རྒྱ་ནག་གི་ཐད་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དེ་གནང་སྐབས། རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཀྱི་ཐོག་ཉི་ཧོང་གི་སྐུ་ཚབ་ཚོས་བློ་འཚབ་ཡོད་པ་གསུངས་ཐོག། རྒྱ་ནག་གཞུང་གིས་བོད་མི་དང་ཨུ་གུར་ཐེ་བའི་གྲངས་ཉུང་མི་རིགས་ཀྱི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་སྲུང་བྱ་དགོས་པ་དང། རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ཞེས་པར་ཡར་རྒྱས་བཏང་ནས་ཧོང་ཀོང་གི་གཞི་རྩའི་ཁྲིམས་ལ་བརྩི་སྲུང་གིས་རང་དབང་ཆེ་རུ་གཏོང་དགོས་པ། ཨ་རིའི་ནིའུ་ཡོག་ཏུ་ཡོད་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གི་ཨེ་ཤེ་ཡའི་སྡེ་ཚན་གྱི་འགྲོ་བ་མིའི་ཐོབ་ཐང་ལས་དོན་ཚན་པའི་ཉམས་ཞིབ་ཁྱད་ལས་པ Teppei Kasai ལགས་ཀྱིས་རྩོམ་ཡིག་ཞིག་སྤེལ་འདུག་ལ། ཉི་ཧོང་གིས་ཡོངས་གྲགས་སུ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དུ་གཏོང་བཞིན་ཡོད་པ་གསུངས་པ་མ་ཟད། ཉི་ཧོང་གིས་གདོང་ལེན་གྱི་བྱེད་སྒོ་སྤེལ་ཐུབ་པ་གཅིག་ནི་རྒྱལ་སྤྱིའི་ནང་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་གཏོང་མཁན་ཚོར་དཔལ་འབྱོར་སོགས་ཀྱི་དམ་དྲག་ཉེས་ཆད་གཏོང་རྒྱུ་དང། རྒྱལ་སྤྱིའི་རང་བཞིན་གྱིས་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་གནད་དོན་ལ་ཞིབ་འཇུག་བྱེད་ཕྱོགས་ཀྱི་ཐབས་ལམ་འཚོལ་བའི་གྲོས་ཆོད་གཏན་འབེབས་གནང་མྱོང་བ་བརྒྱུད། དཔེར་ན་ཤིན་ཅང་ནང་དུ་ཞིབ་འཇུག་ངེས་པར་དུ་བྱ་དགོས་པའི་ཆ་རྐྱེན་བསྐྲུན་ཏེ། འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་ཚོར་འགན་འཁུར་བླང་རྒྱུར་སྔོན་ཐོན་གྱི་ལས་དོན་སྤེལ་དགོས་པ་རེད་ཅེས་བརྗོད་འདུག། ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་མོན་རྟ་ཝང་ནས་རྒྱ་གར་ས་ཁུལ་གཞན་ཁག་བར་འགྲིམ་འགྲུལ་མཐུད་པའི་ཕུག་ལམ་ལ་ལྟ་ཞིབ་གནང་བ་དང་རིང་མིན་དབུ་འབྱེད་གནང་རྒྱུའི་ཐུགས་རེ་གནང་གི་ཡོད་པ་རེད་འདུག་དེ་ཡང་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་བོད་དང་ས་མཚམས་ཁེལ་བའི་ཨ་རུ་ནཱ་ཅལ་མངའ་སྡེའི་མོན་རྟ་ཝང་ནས་རྒྱ་གར་གྱི་ས་ཆ་གཞན་ཁག་ཏུ་མཐུད་པའི་སེ་ལ་ལའི་ཐོག་ཏུ་འཛུགས་སྐྲུན་བྱེད་བཞིན་པའི་ཕུག་ལམ་ཕྱོགས་གཅིག་ལ་ལྟ་ཞིབ་གནང་ཞིང། རྟ་ཝང་གི་ཕུག་ལམ་གྱི་འཛུགས་སྐྲུན་ལས་དོན་ཐོག་ལ་ཡང་གཟིགས་རྟོག་གནང་བ་མ་ཟད། གལ་ཆེའི་འཐབ་ཇུས་ཀྱི་ལས་གཞི་དེའི་ཐོག་ལ་དཀའ་ངལ་ཁྱད་བསད་ཀྱིས་འཛུགས་སྐྲུན་བྱེད་མཁན་གྱི་ལས་བཟོ་བ་རྣམས་དང་ཐུག་འཕྲད་གནང་པའི་སྐོར་ཁོང་གིས་སྤྱི་ཚོགས་དྲ་ལམ X ཞེས་པའི་ཐོག་ལ་པར་རིས་དང་བཅས་ཏེ་གནས་ཚུལ་བཀོད་ཡོད་པ་མ་ཟད། ང་ཚོའི་ཕུག་ལམ་དེ་རྒྱ་གར་གྱི་སྲིད་བློན་སྐུ་ཞབས Narendra Modi མཆོག་གིས་མགྱོགས་མྱུར་དབུ་འབྱེད་བྱ་རྒྱུར་རེ་སྒུག་གནང་ཞེས་པའི་སྐོར་ཡང་བཀོད་ཡོད་པ་རེད། སེ་ལ་ཞེས་པའི་ལའི་ཐོག་ལ་འཛུགས་སྐྲུན་བྱེད་བཞིན་པའི་ཕུག་ལམ་དེ་ནི་གནམ་གཤིས་ཁ་བ་བབས་པ་དང་ས་རུད་ཐེབས་པའི་དཀའ་ངལ་ལ་གདོང་ལེན་བྱེད་པའི་གལ་ཆེའི་འགྲིམ་འགྲུལ་གྱི་འགྲོ་ལམ་ཞིག་ཡིན་པ་མ་ཟད། རྟ་དབང་ནས་རྒྱ་གར་གྱི་ས་ཆ་གཞན་ཁག་ཏུ་འགྲིམ་འགྲུལ་བྱ་ཐུབ་པའི་ཆ་རྐྱེན་ཞིག་དང། ད་དུང་བོད་ཀྱི་ས་མཚམས་ས་འབྲེལ་འཁེལ་ཡུལ་ས་ཐིག་དངོས་གཞི་འཁེལ་ཡུལ་གྱི་རྒྱ་གར་ས་མཚམས་ས་ཁུལ་བར་དུ་འགྲིམ་འགྲུལ་གྱི་འགྲོ་ལམ་དེ་འཛུགས་སྐྲུན་བྱ་རྒྱུའི་འཆར་གཞི་ཡོད་པའི་སྐོར་བཀོད་པར་གཞིགས་ན། དེ་ནི་རྒྱ་གར་གྱི་མཐའ་མཚམས་བདེ་འཇགས་སྲུང་སྐྱོབ་ཀྱི་ལས་དོན་ཆེད་དུ་ཕན་ཐོགས་ཡོང་རྒྱུ་ཡིན་པ་རྒྱལ་སྲུང་དང་འབྲེལ་བའི་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་རེད། རྒྱ་གར་དང་རྒྱ་ནག་གཉིས་བར་ལ། འཕགས་བོད་ས་མཚམས་རྒྱང་ཐག་ཀི་ལོ་མི་ཊར་ཆིག་སྟོང་བཞི་བརྒྱ་ལྷག་གི་ས་འབྲེལ་འཁེལ་ཡུལ་དུ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོ་ནས་རྩོད་རྙོག་བྱུང་ཡོད་པའི་ཁར། ཕྱོགས་གཉིས་ཀྱི་ས་མཚམས་དམག་མིའི་བར་ལ་གདོང་ཐུག་རིམ་པ་བྱུང་ཡོད་པ་མ་ཟད། འབྲས་ལྗོངས་ཀྱི་རྣ་ཐོས་ལ་དང། ལ་དྭགས། མོན་རྟ་ཝང་བཅས་ཀྱི་ས་མཚམས་ཐོག་ཏུ་བཙན་འཛུལ་གྱི་དཀའ་ངལ་མུ་མཐུད་འཕྲད་བཞིན་ཡོད་པ་དང་བར་ལམ་རྒྱ་ནག་གཞུང་གིས་འབྲུག་གི་ས་མཚམས་འབྲོག་ལམ་ཁུལ་དུ་འགྲིམ་འགྲུལ་གྱི་འགྲོ་ལམ་འཛུགས་སྐྲུན་བྱས་པའི་རྐྱེན་གྱིས་རྒྱལ་ཁབ་གཉིས་བར་རྩོད་རྙོག་ཆེ་རུ་ཕྱིན་པའི་གནས་སྟངས་སུ་གྱུར་ཡོད་པ་རེད། རྒྱ་ནག་གི་གསང་མྱུལ་ལས་དོན་བྱེད་མཁན་ཡིན་པར་དོགས་གཞིའི་འོག་འཛིན་བཟུང་བྱས་པའི་ཕོ་རོན་ཞིག་ཟླ་བ་བརྒྱད་ཙམ་བྱ་ཚང་ནང་བཀག་ཉར་བྱས་ནས་རྩད་ཞིབ་ནན་པོ་བྱས་པའི་རྗེས། ཕུག་རོན་དེ་ནི་ཐེ་ཝན་གྱི་བང་རྩལ་འགྲན་བསྡུར་བྱེད་མཁན་གྱི་བྱ་ཞིག་ལམ་ནོར་ཤོར་ནས་རྒྱ་གར་དུ་སླེབས་པ་ཞིག་ཡིན་པ་ར་སྤྲོད་ཤེས་རྟོགས་བྱུང་འདུག་ལ། ཕུག་རོན་དེ་ནི་དེ་རིང་རེས་གཟའ་མིག་དམར་ཉིན་གློད་བཀྲོལ་བཏང་བཞག་དེ་ཡང་རྒྱལ་ས་ལྡི་ལི་ནས་ཨེ་པི་གསར་ལྷས་ཁང་གིས་གནས་ཚུལ་སྤེལ་བའི་ནང། སྔ་ལོའི་ཕྱི་ཟླ་ལྔ་པའི་ནང་མོམ་བྷེ་གྲོང་ཁྱེར་གྱི་གྲུ་གཟིངས་འབབ་ཚུགས་ནས་རྐང་པར་རྒྱ་ཡིག་བྲིས་པའི་ཨ་ལོང་གཉིས་བཏགས་པའི་ཕོ་རོན་ཞིག་འཛིན་བཟུང་བྱས་ནས་ཉེན་རྟོག་པས་ཕོ་རོན་དེ་ནི་རྒྱ་ནག་གི་གསང་ཉུལ་བ་ཡིན་པའི་དོགས་གཞིའི་འོག་མོམ་བྷེ་ཡི། BSDP། ཞེས་པའི་སེམས་ཅན་གྱི་སྨན་ཁང་ནང་བཏང་ཡོད་པ་དང། རིམ་པས་ཕོ་རོན་དེ་ནི་ཐེ་ཝན་གྱི་ཡོངས་ཁྱབ་བང་རྩལ་འགྲན་བསྡུར་བྱ་མཁན་གྱི་ཕོ་རོན་ཞིག་ཡིན་པ་ཤེས་རྟོགས་བྱུང་ནས་མོམ་བྷེ་ཡི་སེམས་ཅན་ལ་གདུག་རྩུབ་སྤོང་བའི་སྤྱི་ཚོགས་ཐེབས་རྩ་ཁང་དུ་བསྐྱལ་ཡོད་པ་དང་ལས་ཁང་དེས་དེ་རིང་རེས་གཟའ་མིག་དམར་ཉིན་ཕོ་རོན་དེ་གློད་གྲོལ་བཏང་བཞག། ཨེ་པི་གསར་ལས་ཁང་གིས་མོམ་བྷེའི་ཉེན་རྟོག་པར་འདིའི་ཐད་དྲི་རྩད་བྱས་ཀྱང་འཕྲལ་དུ་ལན་འདེབས་གང་ཡང་བྱས་མི་འདུག་འདི་ནི་ཉེན་རྟོག་པས་བྱ་བྱིའུ་ལ་དོགས་པ་བྱས་པ་ཐེངས་དང་པོ་མིན་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ཡང་རྒྱ་གར་གྱི་ཉེན་རྟོག་པས་ཀཱ་ཤི་མིར་ནས་པཱ་ཀི་སི་ཐན་གྱི་གསང་མྱུལ་བ་ཡིན་པའི་དོགས་གཞིའི་འོག་ཕོ་རོན་ཞིག་འཛིན་བཟུང་བྱས་ཡོད་པ་དང། རྗེས་སུ་ཕུག་རོན་དེ་ནི་པ་ཀི་སི་ཏན་གྱི་ཉ་ཟིན་མཁན་གྱི་ཡིན་པ་ཤེས་རྟོགས་བྱུང་ནས་གློད་གྲོལ་བཏང་ཡོད་པ་རེད། ཡང་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་སྲིད་བློན་ན་རེན་དར་མོ་དི་མཆོག་ལ་ཉེན་བརྡའི་འཕྲིན་ཡིག་ཞིག་བསྐུར་བའི་ཕུག་རོན་ཞིག་འཛིན་བཟུང་བྱས་ཡོད་འདུག།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། རྒྱ་གར་ཡུལ་མི་ཚོར་བོད་དོན་གོ་རྟོགས་སྤེལ་ཐབས་སུ་རྒྱ་གར་ལྷོ་ཕྱོགས་མེ་སོར་གྲོང་ཁྱེར་ནང་དུ་རྣམ་པ་འདྲ་མིན་སྒོ་ནས་གཞན་ཕན་ཐེབས་རྩ་དང། Nexus ཁྲོམ་ར་མཉམ་རུབ་ཀྱིས་བོད་ཀྱི་ལོ་སར་དུས་སྟོན་སྲུང་བརྩི་ཞུས་པའི་སྐོར་ལ་བློ་དཔེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། བོད་ལུགས་ལོ་སར་སླེབས་ལ་ཉེ་བ་གི་སྐབས་དེ་བསྟུན་རྒྱ་གར་ལྷོ་ཕྱོགས་མེ་སོར་གྲོང་ཁྱེར་གྱི་ནང་རྟེན་གཞི་བྱས་པ་གཞན་ཕན་ཐེབས་རྩ་ཁང་དང། མེ་སོར་གྲོང་ཁྱེར་གྱི Nexus ཁྲོམ་ར་གཉིས་མཉམ་རུབ་གནང་སྟེ། སྤྱི་ཟླ་གཉིས་པ་གི་ཚེས་པ་གཉིས་ནས་བཟུང་མེ་སོར་གྲོང་ཁྱེར་གྱི་ནེག་སེ་སི་ཁྲོམ་ར་གི་ནང་དུ་རྒྱ་གར་ཡུལ་མི་ཚོར་བོད་དོན་ངོ་སྤྲོད་དང་གོ་རྟོགས་སྤེལ་སླད། དུས་སྟོན་གྱི་ལམ་ནས་བོད་ལུགས་ལོ་སར་ངོ་སྤྲོད་ཙམ་མ་ཟད་བོད་ཀྱི་ཆས་གོས་ངོ་སྤྲོད་ཀྱི་སྡེ་ཚན་དང། བོད་ཀྱི་ཟས་རིགས་སྡེར་ཁ་དང་སྒྱུ་རྩལ་གྱི་རྣམ་གྲངས་འདྲ་མིན། བོད་དོན་ངོ་སྤྲོད་དང་གོང་ས་མཆོག་གི་ཐུགས་བསྐྱེད་དམ་བཅའ་བཞི། གོང་ས་མཆོག་གི་ཕྱག་དེབ་སྣ་ཚོགས་དང་བོད་ཀྱི་རྐང་བྲོ་ལག་ཤེས་སྣ་ཚོགས་བཅས་ངོ་སྤྲོད་གནང་གི་ཡོད་པ། རྒྱ་གར་ལྷོ་ཕྱོགས་གཞན་ཕན་ཐེབས་རྩ་ཁང་གི་མེ་སོར་བོད་ཀྱི་སྡོད་ཁང་གི་འགན་འཛིན་ཐུབ་བསྟན་རྒྱལ་མཚན་ལགས་ནས་ངོ་སྤྲོད་གནང་གི་འདུག།
ཨ་ནི་བོད་ཀྱི་ལོ་སར་གྱི་དུས་སྟོན་རྣམ་པ་རུ་བཏང་སྟེ་ཨ་ནི་ས་གནས་ཡུལ་མི་ལ་ང་ཚོ་སྟོན་ཡག་གི་ཐབས་ཤེས་བྱས་ཡོད། ད་ལྟ་འདི་ལོ་སར་དུས་སྟོན་གྱི་ནང་ལོགས་ལ་ཅིག་གི་ཆ་བཞག་པ་ཡིན་ན་ང་ཚོ་བོད་ཀྱི་ཨ་ནི་མདོ་དབུས་ཁམས་གསུམ་གྱི་ཆས་གོས་ཀྱི་འགྲེམས་སྟོན་གྱི་སྡེ་ཚན་ཅིག་བྱས།

ཡང་སེང་གེའི་འཁྲབ་སྟོན་གྱི་ལས་རིམ་ཅིག་གོ་སྒྲིག་ཞུས་བྱས་ཡོད། ཡང་ཁོང་གིས་ཁོ་ཚོའི་རྩ་བའི་དམིགས་ཡུལ་ནི་རྣམ་པ་འདྲ་མིན་གྱི་ལམ་ནས་ས་གནས་ཡུལ་མི་ཚོར་བོད་དོན་ངོ་སྤྲོད་གནང་ཐུབ་ན། མི་སོ་སོའི་དགའ་མོས་ལྟར་དོ་སྣང་བྱེད་ས་མི་འདྲ་བ་གི་རྒྱུ་མཚན་གྱིས། རྣམ་པ་སྣ་ཚོགས་ཀྱི་སྒོ་ནས་བོད་དོན་ལ་དོ་སྣང་ཡོང་རྒྱུར་ཕན་ཐོགས་འདུག་པས། འདི་གར་ཡུལ་མི་ཚོའི་དོ་སྣང་ཧ་ལས་པ་གི་ཆེན་པོ་འདུག་ཅེས་འགྲེལ་བརྗོད་གནང་གི་འདུག།
ཨ་ནི་གཉིས་པའི་ཆ་ནས་ད་འདི་གི་ཆ་ནས་ང་ཚོ་བོད་དོན་ངོ་སྤྲོད་ཞུས་ས་གནས་ཡུལ་མི་ལ་བོད་དོན་ངོ་སྤྲོད་བྱས་ཀྱི་ཕན་ཐོགས་ག་རེ་ཡོང་གི་འདུག་ལབ་པས་ན་འདྲའི་ས་གནས་ཡུལ་མི་དེ་ཚོ་ལ་ཨ་ནི་བོད་བོད་ཀྱི་གནས་ཚུལ་ལ་དོ་སྣང་བྱེད་སྟངས་འདི་རྣམ་པ་མི་འདྲ་བ་མང་པོ་ཡོང་གི་འདུག་རིགས་གཅིག་ཡང་དཔེ་དེབ་ཀློག་ཡག་དང་དེ་འདྲའི་གི་དོ་དབྱིངས་ཡོད་པ་ཡིན་ན་རྒྱལ་བ་རིན་པོ་ཆེའི་གསུང་རྩོམ་དང་དེ་འདྲའི་གི་བརྒྱུད་ནས་བོད་དོན་ལ་དོ་སྣང་སླེབས་ཡག་ཨ་ནི་རིགས་གཅིག་ཡང་ཁ་ལག་ལ་དོ་སྣང་ཡོད་པ་ཡིན་ན་བོད་ཀྱི་ཟས་གོས་དང་དེ་འདྲའི་གི་བརྒྱུད་ནས་ཨ་བོད་དོན་ལ་སླེབས་ཡག་རིགས་གཅིག་ད་རི་མོའི་སྒྱུ་རྩལ་དང་དེ་འདྲའི་དོ་སྣང་ཡོད་པ་དང་དེ་འདྲ་ཡིན་པ་ཡིན་ན་ཡང་ང་ཚོ་དཀྱིལ་འཁོར་བཞེངས་ཡག་དང་སྒྱུ་རྩལ་དང་དེ་འདྲའི་གི་ཐོག་ནས་བོད་དོན་ལ་དོ་སྣང་སླེབས། ཨ་རིགས་གཅིག་ཡང་བོད་ཀྱི་ཅ་ལག་དང་དེ་འདྲའི་དོ་སྣང་ཡོད་པ་ན་དེའི་བརྒྱུད་ནས་མཇུག་མ་ཐུག་གི་བོད་ཀྱི་གནས་ཚུལ་མཁྱེན་རྟོགས་ཡོང་ཡག་དང་དེ་འདྲའི་གི་དགེ་མཚན་ཞིག་ཡོང་བསྡད་ཀྱི་འདུག་ད་ད་ལོ་ང་ཚོ་རིག་གཞུང་འཁྲབ་སྟོན་འདི་ཆ་བཞག་པ་ཡིན་ན་ཐེངས་གཉིས་པ་ཆགས་བསྡད་ཀྱི་ཡོད་རེད་ཨ་དེ་ལ་དམིགས་བསལ་གི་ད་ས་གནས་གི་ཡུལ་མི་སྤྱི་དང་བོད་པ་དང་འབྲེལ་བ་ཡག་པོ་ཡོད་པའི་སྒང་ལ་ང་ཚོ་འདི་ཅ་ལག་འགྲེམས་སྟོན་རེད་དེ་བོད་ཀྱི་ཕར་ཕོག་རེད། རིག་གཞུང་འདི་ཚོ་འགྲེམས་སྟོན་བྱེད་པའི་སྐབས་ལ་ཁ་ནི་ཡོད་མེད་ཀྱི་ཅིག་དོ་སྣང་ཧ་ལས་པའི་ཆེན་པོ་གནང་གི་འདུག་ལ། བོད་ཀྱི་ལོ་གསར་དུས་སྟོན་སྲུང་བརྩི་གནང་ས་གི་ནིག་ས་སི་ཁྲོམ་ར་ནི་མེ་སོར་གྲོང་ཁྱེར་གི་ཚོང་འདུས་གལ་ཆེན་ཞིག་ཡིན་པས། ལས་རིམ་སྣ་ཚོགས་ཀྱི་འཚང་ཁ་ཆེན་པོ་ཡོད་ནའང། ནམ་རྒྱུན་བོད་མི་དང་ཚོང་ར་གི་འཛིན་སྐྱོང་འགན་འཛིན་གྱི་བར་འབྲེལ་ལམ་ཡག་པོ་ཡོད་པར་བརྟེན། མཉམ་རུབ་ཀྱིས་ལོ་གསར་དུས་སྟོན་བཀོད་སྒྲིག་གནང་གི་ཡོད་པ་མ་ཟད། བོད་ཀྱི་ལོ་གསར་དུས་སྟོན་འདི་ན་ནིང་ལས་ད་ལོ་གྲ་རྒྱས་པོ་དང། སང་ཕོད་དུ་དེ་ལས་ཀྱང་བཀོད་སྒྲིག་འཐུས་ཚང་བྱ་རྩིས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ད་ནི་ས་གནས་ཀྱི་ཡུལ་ཁག་ལ་ཁོ་རང་ཚོ་གི་ལས་བྱེད་དེ་ཚོ་མཉམ་དུ་ང་ཚོ་རྒྱུན་གཏན་འབྲེལ་ལམ་ཡག་པོ་ཡོད། རྒྱུན་གཏན་འབྲེལ་ལམ་ཡག་པོ་ཡོད་པའི་སྐབས་ལ་ང་ཚོ་ད་ལྟ་བོད་ཀྱི་ལོ་གསར་སླེབས་གྲབས་ཡོད་རེད་དེ་ང་ཚོ་ལོ་གསར་གྱི་དུས་སྟོན་ཞིག་གོ་སྒྲིག་ཞུ་གི་ཡིན་ལབ་ཏུ་མཉམ་འབྲེལ་བྱས་པའི་སྐབས་ལ་ཁོ་རང་ཚོ་གིས་ཡང་ཅིག་དོ་སྣང་ཆེན་པོ་ཐོག་ནས་མོས་མཐུན་གནང་སོང། གཞན་མ་གཏོགས་ད་ལྟ་འདི་ས་ཆ་ཁོ་རང་འདི program གཅིག་རང་མ་རེད་ཤུགས་མང་པོ་ཞིག་འགྲོ་བསྡད་ཡོད་ད། འདི་སྐབས་སུ་ལ་ད་ང་ཚོ་ན་ནིང་ལས་ད་ལོ་དེ་གཟབ་རྒྱས་པ་བྱེད་ཐུབ་ཡོད་རེད་ན་ནིང་ང་ཚོ་རིག་གཞུང་འཁྲབ་སྟོན་ཙམ་ཞིག་ལ་ད་ལོ་ང་ཚོ་ཅིག་འགྲེམས་སྟོན་རེད་ནི་ཅིག་ཅ་ལག་ཚོང་འདུས་རེད་དེ་འདྲའི་གི་སྡེ་ཚན་ཅིག་བྱུང་ཐུབ་ཡོད་རེད་ན་ལོ་རྗེས་མ་འདི་ལས་ཀྱང་གཟབ་རྒྱས་པ་བྱེད་ཐུབ་ཡོད་གི་རེ་བ་རྒྱག་ཡོད་ལ། རྒྱ་གར་ལྷོ་ཕྱོགས་མེ་སོར་གྲོང་ཁྱེར་གྱི་ནང་རྟེན་གཞི་བྱས་པ་གཞན་ཕན་ཐེབས་རྩ་ཁང་དེ་སྤྱི་ལོ་ཉིས་སྟོང་ཉི་ཤུ་གི་ལོར་བཙུགས་ནས་འཕྲོད་བསྟེན་དང་ཤེས་ཡོན་སྤྱི་ཚོགས་ཞབས་ཞུ་བཅས་ལ་དམིགས་ཡོད་པ་གི་ཐོག་མའི་སོར་གྲོང་ཁྱེར་གི་ནང་བོད་རིགས་སློབ་ཕྲུག་དང་གཞོན་སྐྱེས་ཧ་ཅང་མང་པོ་གནས་སྡོད་གནང་གི་ཡོད་པས་དེ་གར་བོད་ཀྱི་སྡོད་ཁང་བཙུགས་ཡོད་པ་མ་ཟད། རྒྱ་གར་དང་བོད་ཀྱི་སློབ་ཕྲུག་ཕན་ཚུན་གྱི་བར་འབྲེལ་ལམ་འཇོག་པ་དང། མིའི་སྤྱི་ཚོགས་སུ་བཟང་སྤྱོད་ཀྱི་ལམ་ནས་མདུན་ལམ་འཚོལ་སྟངས། ན་གཞོན་རྣམས་ཀྱི་བར་ཤེས་ཡོན་བརྗེ་རེས་ཀྱི་འབྲེལ་ལམ་འཛིན་ཚུལ་སོགས་རྒྱ་གར་དང་བོད་མིའི་སྤྱི་ཚོགས་ཀྱི་ནང་གཞན་ཕན་དང་བཟང་སྤྱོད་ཀྱི་གནས་ཚུལ་དང་འབྲེལ་བ་གི་ལས་དོན་རྒྱ་ཆེར་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། གདན་ས་སེར་བྱེས་ཚན་རིག་སྦྱོང་བརྡར་ཁང་གསར་བཞེངས་ལེགས་གྲུབ་བྱུང། བྱེས་ཀྱི་གདན་ས་ཆེན་པོ་སེར་བྱེས་ཚན་རིག་སྦྱོང་བརྡར་ཁང། གསར་བཞེངས་ལེགས་གྲུབ་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཟླ་དཀྱིལ་ལ། འཇམ་མགོན་རྒྱལ་བའི་རྒྱལ་ཚབ་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གིས་དབུ་འབྱེད་གནང་ཡོད་ཅིང། སྦྱོང་བརྡར་ཁང་འདི་ནས་ཚན་རིག་ལ་སློབ་གཉེར་གནང་མཁན་ནང་པའི་དགེ་འདུན་པ་དང་ལྷག་པར་དགེ་ལུགས་རྒྱུགས་སྤྲོད་སྐབས་རྩེར་སོན་གྱི་དགེ་བཤེས་མང་པོ་བྱུང་ཡོད་པ་རེད། ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་ནང། ཚན་རིག་སྦྱོང་བརྡར་ཁང་དེའི་འགན་འཛིན་དགེ་བཤེས་ངག་དབང་ཤེས་རབ་ལགས་དང་ལྷན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན། བཀྲ་ཤིས་དབང་ཕྱུག་ལགས་ཀྱིས་ཚན་རིག་ཁང་དེའི་བྱུང་བ་དང། དེའི་ཕན་འབྲས་ཇི་བྱུང་ལ་དཔྱད་ཞིབ་ཞུ་སླད་གླེང་མོལ་ཞུས་པ་ཞིག་གསན་རོགས་གནང། རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་དེ་རིང་གི་ལས་རིམ་དེའི་ཐོག་ལ་ད་ད་ཕྱི་ཟླ་དང་པོའི་ཟླ་དཀྱིལ་ལ་བྱེས་ཀྱི་གདན་ས་ཆེན་པོ་སེ་ར་བྱེས་ཚན་རིག་སྦྱོང་བརྡར་ཁང་དངོས་སུ་ལེགས་གྲུབ་བྱུང་བྱས།

རྩེར་སོན་བསྡད་པ་དེ་འདྲའི་གནས་ཚུལ་རིམ་པར་བྱུང་བསྡད་ཡོད་རེད་དེ་རིང་ང་ཚོའི་ལས་རིམ་འདིའི་ཐོག་ལ། ད་ལྟ། སེར་བྱེས་ཚན་རིག་སྦྱོང་བརྡར་ཁང་གི་འགན་འཛིན་དགེ་བཤེས་ངག་དབང་ཤེས་རབ་ལགས་གདན་འདྲེན་ཞུས་བྱས། ད་ད་ལྟ་སྦྱོང་བརྡར་ཁང་འདི་གི་ཐོག་མའི་བྱུང་རབས་དང། དེའི་འཕེལ་རིམ་ལ་ཡང་ང་ཚོ་དེ་རིང་དཔྱད་པ་ཞུས་བྱས། འདས་པའི་ལོ་ག་ཚོད་ནང་ལ་ཡང་ཁྱད་པར་ག་ཚོད་ཕྱིན་ཡོད་རེད་ཟེར་ཡ་འདི་ང་ཚོ

དགེ་བཤེས་ལགས་གསུངས་ཡོང་དུས། ཉིས་སྟོང་བརྒྱད་དང་ཉིས་སྟོང་བཅུ་གཉིས་བཅུ་གསུམ་འདི་ཡས་མས་ལྟ་བ་བྱས་ནས་ལྟ། ཤུགས་ཆེན་པོ་བྱས་བྱས་བསྟི་གནས་ཁང་གི་ངོ་བོ་ཅིག་དང། ད་ཉམས་ཞིབ་དང་སློབ་སྦྱོང་རང་གི་ཐོག་ནས་ང་ཡང་བཟོ་འདྲ་ཅིག་ཆགས་ཡོད་ས་རེད། ཟབ་སྦྱོང་དང། བསྟི་གནས་ཁང་ནང་ལོགས་ལ་ཡང་སློབ་གཉེར་གྱི་རིམ་པ་འདྲ་པོ་ཅིག་ལ་ཡང་ངོས་འཛིན་གནང་བྱས་སློབ་ཁྲིད་གནང་སྟངས་འདི་གཉིས་གཉིས་བར་དུ་ལ་ཡང་ཁྱད་པར་ཆེ་ཤོས་དེ་ག་རེ་ཕྱིན་ཡོད་ན། ལ་རེད། ད་དེ་ཡང་ང་འདྲ་བོ་ཅིག་ནས་རྩ་བའི།

དབུ་འཛུགས་གནང་བྱས། དེ་གའི་ནང་ལོགས་ལ་ཡང་སློབ་ཁྲིད་གནང་བའི་སྐབས་ལ་ཡང་འགྱུར་བ་འདྲ་བོ་དེ་འདྲ་དང་ཁྱད་པར་འདྲ་བོ་དེ་འདྲ་ག་རེ་ཕྱིན་ཡོད་ན་ཨ་ནི་ལྷག་པར་དུ་ད། ཟབ་སྦྱོང་ཟེར་དུས་ཙམ་པ་ཁོ་ཕྲན་བུ་ཕྲན་བུ་དུས་ཚོད་ཐུང་ཐུང་ཞིག་ནང་ལོགས་ལ་ཡང་སྦྱོང་བརྡར་བཟོ་འདྲ་ཅིག་མ་གཏོགས་གལ་ཡོད་མ་རེད་ད་ལྟ་རྣམ་པ་ཚོས་ཚན་རིག་ལྟེ་གནས་ཁག་ལ་ཡང་སྦྱོང་བརྡར་གནང་ཡག་དེ་ཁོ་སློབ་ཚན་གྱི་ངོ་བོ་བཟོ་འདྲ་བྱས་ནས་ཁྲིད་གནང་ཡོད་དུས་ད་ཁོ་ཚན་རིག་རང་གི་སློབ་གཉེར་ཚུལ་དང་མཐུན་པ་འདྲ་ཞིག་གནང་གི་ཡོད་དུས་དེ་ལ། སློབ་མ་ཚོས་ཀྱི་ནུས་པ་དང་ཨ་ནི་གྲུབ་འབྲས་ལ་ཡང་ཁྱད་པར་ག་ཚོད་འགྲོ་སོང་གི་འདུག་ལགས།

ལགས་ལགས་སོ། ད་ལྟ་དགེ་བཤེས་ལགས་དེ། དཔེར་ན། ཕྱི་ལོ་ཉིས་སྟོང་ཡས་མས་ནས་བྱས་ནས་ད་ཉིས་སྟོང་བཅུ་གཉིས་བཅུ་གསུམ་བར་དུ་ལོ་བཅུ་གཉིས་བཅུ་གསུམ་ཞིག་འདུག་འདི་ནང་ལོགས་ལ། སློབ་ཚན་ནང་བཞིན་ཁྲིད་ཡོད་མ་རེད་དེ་ཡིན་ནས་ད་ཟབ་སྦྱོང། ཟབ་སྦྱོང་ཙམ་གྱི་ངོ་བོ་རང་གི་ཐོག་ནས་ད་སྦྱོང་བརྡར་འདི་གནང་བ་རེད། ཉིས་སྟོང་བརྒྱད་ནས། ཨེ་མོ་རི་དང་དུ་བ་འབྲེལ་བ་བྱུང་བའི་གི།

གཞན་པ་ད་ཁོ་ཅེ་གྲྭ་ཚང་གཞན་པ་ག་འདྲ་ཡིན་ན་ཧ་གོ་མ་སོང་དེ་ན་ད་ང་རང་ཚོ་གྲྭ་ཚང་འདྲ་བོ་ཅིག་ཡིན་ན་དེ་ན་རྒྱུན་གཏན་ང་ཚོ་འཛིན་གྲྭ་འགྲོ་དེ་དེ་ལོ་རིམ་བཞི་པ་ནས་དང་པོ་ནས་བཞི་པ་བར་དུ་རེད་དེ་དང་པོ་དེ་ལོ་རིམ་དང་པོ་ནང་ལ་ཡང་འགྲོ་ཡོད་དེ་ད་གྲྭ་ཚང་གི་འཛིན་གྲྭ་འདྲ་བོ་ཡིན་ན་ཟླ་བ་གཉིས་པ་འདྲ་བོ་ཅིག་ནས་འགོ་ཚུགས་འགྲོ་རེད་ད་ཁྱེད་ཅག་ཁོ་ཚོ་འདྲ་བ་ཡིན་ན་ལོ་རིམ་དང་པོ་ནས་བཞི་པ་བར་དུ་བདུན་ཕྲག་གཅིག་ལ་ཉི་མ

གང་འདྲ་ཟེར་ཚན་རིག་གི་ཐོག་ནས་གོ་རྟོགས་ཡག་པོ་ཡོད་མཁན་དེ་འདྲ་མང་པོ་ཡོད་རེད། ཨ་མ་མཐའ་ཚད་ལ། ཚན་རིག་ཟེར་ཡ་དེ་ག་འདྲའི་ཞིག་ཡིན་པ། ཚན་རིག་ཟེར་ཡ་དེ་ག་འདྲའི་ཞིག་སྦྱང་དགོས་ཡོད་པ་ཚན་རིག་ཟེར་ཡ་དེ་ག་འདྲའི་ཞིག་ཡིན་པའི་གི་རྨང་གཞི་གཅིག་ཡོད་རེད་པ་ད། ད་ལྟའི་ཕྱི་ལོགས་གི་མི་འདྲ་བོ་ཅིག་ད་ཕྱི་ཕྱི་ཕྱོགས་གི་མི་འདྲ་བོ་དེ་འདྲའི་མཉམ་དུ་སྐད་ཆ་ཅིག་བཤད་དགོས་ཡོད་ན། ལན་འགག་འདྲ་བོ་ཅིག་ད་ད་ག་འདྲ་ནམ་ཡང་ཆགས་ཀྱི་མ་རེད་ད་ཁོང་རྣམ་པ་ཚང་མ། ད་ལྟའི་ཡང་ཁོ་ཚོ་མི་ཚེའི་གི་ཅིག་ཆ་ཤས་འདྲ་བོ་ཅིག་ཆགས་འགྲོ་གི་འདུག་ལགས། དཔེར་ན། འདིའི་གི་ཚེ་ཡང་སྐབས་རེ་འདི་ད་གི་གོང་དུ་ང་ཚོ་བློ་དོགས་སྐོར་ལ་བཀའ་མོལ་བྱུང་བ་རེད། དཔེར་ན། དགེ་བཤེས་ལྷ་རམས་པ་ཞིག་ཐོན་མཁན་ཡིན་པ་ཡིན་ན། ཚན་རིག་གི་ཐོག་ནས་སློབ་གཉེར་ཐོག་ལ་ཡང་སྐུ་ངལ་ཡོད་མཁན་ཅིག་ཡིན་པ་ཡིན་ན་དེ་དགེ་བཤེས་ལྷ་རམས་པའི་ཕྱག་རྟགས་བཞེས་ཡ་ལ་ཡང། དཀའ་ངལ་བཟོ་འདྲ་ཅིག་དང་ཡང་དེ་བར་ཆད་བཟོ་འདྲ་ཁས་ཆགས་གོ་ཡོག་མ་རེད་དེ་འདྲའི་ཆགས་ཡ་གི་རྒྱུ་དེ་འདྲ་ཁས་ཆགས་གོ་ཡོག་མ་རེད། དེ་ཡོད་མི་སྲིད་ཡོད་མ་རེད་ལ་ད་ག་རེ་ཟེར་ན། ཚན་རིག་གི་སློབ་ཚན་དེ་དགེ་ལུགས་རྒྱུགས་སྤྲོད་ནང་ལ།

ལོ་དྲུག་བདུན་ཅིག་སློབ་གཉེར་བྱས་ཟིན་ནའང་འདི་ནས་འབུམ་རམས་པ་ཡིན་ཟེར་བྱས་སྐད་གྲགས་ཆེན་པོ་ཞེ་པོ་ཅིག་བྱས་ཅིག་འགྲོ་འདི་ཡར་འདི་འདྲས་ཡོང་སྡོད་གི་ཡོད་ད་ཁོ་ཁོ་དངོས་ཡོད་གནས་སྟངས་ཆགས་འདི་འདྲས་རེད། ད་ཡིན་ནའི་ད་ལྟ་གདན་ས་ཁག་ནང་ལ་ཡར་སློབ་གཉེར་གནང་མཁན་གྱི་དགེ་འདུན་པ་ཚོས་ཀྱི་སློབ་གཉེར་སྐྱོན་སྟངས་འདི་ཚོ་ད་དཔེ་ད་ཚད་ཚད་འཛིན་ཡག་ཐུབ་དེ་འདིའི་རྩིས་གཞི་བྱས་ན་ད་ཞེ་པོ་ཅིག་ཚད་མཐོ་པོ་རེད་པ་ད་ཡིན་ནའི་འཛམ་བུ་གླིང་རྒྱལ་སྤྱིའི་ནང་ལོགས་ལ་ཁོ་ངོས་འཛིན་ཐོབ་མ་ཐོབ་ཀྱི་ཐོག་ནས་ཡང་ཁོ་གནས་བབ་ད་དེ་འདྲས་མ་འདྲ་བ་མ་འདྲ་བ་ཡོད་རེད། ད་ལྟ་དགེ་ལུགས་རྒྱུགས་སྤྲོད་ཐོག་ནས་ང་ཚོ་མ་གི་ཨ་ནི་གདན་ས་ཆེ་ཁག་ནང་ལོགས་ལ་ཡང་དགེ་བཤེས་ལྷ་རམས་པ་གི་ཕྱག་རྟགས་བཞེས་མཁན་ཚོས་ཀྱི་སློབ་གཉེར་དང་སློབ་གཉེར་སྐྱོན་སྟངས་དང་ད་སྐུ་ཡོན་དེ་གའི་དེ་ཚད་འཇལ་བ་ཡིན་ན་ད་མཐོ་སློབ་དེ་གའི་དེ་ལ་བསྡུར་ན་ད་ཞེ་དྲག་དྲག་ག་མེད་ན་ད་སྐྱོ་བ་ཡོད་མ་རེད་པ་ད་ཡིན་ནའི་འཛམ་བུ་གླིང་ནང་ལོགས་ལ་ངོས་འཛིན་ཐོབ་ཡ་ལ་ཡང་ད་ལྟ་ཚན་རིག་གི་སློབ་སྦྱོང་གནང་ཡ་དེ་གི་ལྷ་རམས་པ་རྣམ་པ་ཚོས་ཀྱི་ཕྱག་རྟགས་དེ་གའི་དེ་ལ་ཡང་ངོས་འཛིན་ཐོབ་ཡ་ལ་ཡང་ཞབས་འདེགས་ག་ཚད་སྒྲུབ་ཡ་རེད་དགོངས་ཀྱི་འདུག་ཨ་ཚོགས། ད་ལྟ་ང་ཚོ་ལག་འཁྱེར་གྱི་ཆ་ནས་བཤད་པ་ཡིན་ན། ད་ལྟ་ང་ཚོ། ད་ལྟ་སྡོད་ས་དེ་ང་ཚོ་རྒྱལ་ཁབ་མེད་པའི་ཚུལ་གྱི་གནད་འགག་དེ་ཐུག་བསྡད་ཡོད་རེད། ད་ལྟ་དེ་གའི་སློབ་སྦྱོང་ག་ཚད་མང་པོ་ག་ཚད་བྱས་ཤེས་ཚད་ག་ཚད་ཡོད་པ་ཡིན་ན་ད་ལྟ་ང་ཚོ་དེ་ལག་འཁྱེར་དེ་ལ་ད་ལྟ་ཚད་འཛིན་མེད་པ་དེ་ད་ལྟ་ག་རེད། དེ་ནས་དེ་མེད་དུས་ད་ཅིག་ཁོ་གི་འཕེལ་རྒྱས་ལ་གོ་སྐབས་དེ་ད་དེ་ཁག་པོ་རེད་འདོད་རོགས་ལ། ངེད་ཀྱིས་ཡང་དེ་འདྲའི་ཐོག་ལ་ཅིག་དཔུང་པ་མཉམ་གཤིབ་བྱེད་པ། བགྲོ་གླེང་གི་གོ་བསྡུར་བྱེད་ཡ་ཞིག་དེ་འདྲའི་བྱེད་དགོས་བྱུང་ན། ཨ་ནི་དེའི་སྐབས་སུ་ད་ད་ལྟ་དམིགས་བསལ་གྱིས་ཅིག་ད་ལྟ་སུ་ལ་མཚན་དུས་ཀྱང་བྱ་བ་དང། དེ་སོགས་ཀྱི་ལ་རྐྱེན་བསྐྲུན་པས་ཏན་ཏན་ཅིག་རིན་ཐང་ཆེ་རུ་བཏང་སོ་སོ་གང་ཟག་སྒེར་ཡིན་ན་རེད་ཨ་ནི་ཅིག་བོད་གཞུང་ནང་བསྟན་ཡིན་ན་རེད་ནང་པའི་ཆོས་དང་དེ་འདྲའི་ཡི་ཐོག་ལ་དངོས་གནས་བགྲོ་གླེང་ཅིག

ད་གིན་དགེ་བཤེས་ལགས་ཀྱིས་ཞིབ་འཇུག་གི་རིམ་པ་སྐོར་ཅིག་གསུངས་སོང་ཙང་གི་ཞིབ་འཇུག་གི་རིམ་པ་གསུངས་དུས་ད་ད་ལྟ། ནང་དོན་རིག་པའི་ཐོག་ནས་ཞིབ་འཇུག་གནང་ཡག་གི་ད། ཕྱི་ལོགས་གི་ཚན་རིག་པ་ཚོ་ལ་ཡང་བརྗོད་གཞི་ཞེ་པོ་ཅིག་མང་པོ་རེད་འདུག་ང་རང་ཚོ། ནང་པ་ད་ལྟ་དཔེར་ན་གདན་ས་ཆེ་ཁག་རེད་པ་ཞིག་ལ་ཆ་བཞག་པ་ཡིན་ན་དེ་འདྲས་ཀྱི། ཕྱིའི་གི་ཡང་སློབ་གཉེར་འདྲ་པོ་བྱས་ནས་ཕར་གསར་དུ་སྦྱང་དགོས་ཡག་དེ་འདྲས་ད། གོམ་པ་འདྲ་ཞིག་མ་གསུངས་ན་རེ་རེ་རེ་ཞིག་སྤོ་དགོས་ཡ་གལ་ཡོག་མ་རེད། ནང་དོན་རིག་པའི་ཐོག་ལ་ཡང་མཁྱེན་རྒྱ་ཆ་ཚང་ཡོད་བསྡད་པའི་དགེ་འདུན་པ་ཚོས་གི་ཚན་རིག་ཐོག་ནས་སློབ་གཉེར་ཞིག་གནང་ཡོང་དུས། ཁོ་སྟབས་འགྲིག་ལོའི་སྐོར་ཁ་ཁ་རེ་བྱེད་པ་བྱས་ན་དཔེར་ན་ད་ལྟ། ཐུགས་དམ་ལ་སོགས་པ་སྟོང་པ་ཉིད་ལ་སོགས་པ། ཨ་ནི་འདི་འདྲའི་ཐོག་ལ་ཡང། སྒོམ་ཉམས་ལེན་དང་འདི་འདྲའི་ཐོག་ལ་ཡང། ཉམས་ཞིབ་འདི་འདྲ་གནང་གི་འདུག་བ་ཕྱིའི་དངོས་པོའི་གི། ཚན་རིག་གི་ལམ་ལུགས་རང་གི་ཐོག་ནས། འདི་འདྲའི་གནང་ལམ་ཐོག་ལ་ཡང་ད་ལྟ་གོམ་པ་རེ་ཞིག་ག་བ་སྤོས་ཐུབ་སོང་དགོངས་ཀྱི་འདུག་ཨ་ནི་ཞིབ་འཇུག་གི་གནས་བབ་རེ་ཞིག་གཟིགས་པ་ཡིན་ན།

དེ་ནས་གཞན་པ་གཅིག་དེ། ད་ལྟ་སྤྱི་བཏང་ཐུགས་དམ་ཞིབ་འཇུག་དེ་ད་ལྟ་ང་ཚོ་གདན་ས་གསུམ་གྲྭ་ཚང་དྲུག་སྙོམས་སྒྲིག་ཏུ་ནས་ར་ཤི་ཡ་དང་ད་ཁོ་མཉམ་དུ་ནས། དེ་འགྲོ་བསྡད་ཡོད་རེད་དེ་ཞིབ་འཇུག་བྱེད་སྟངས་དེ་ཚོ། ཚན་རིག་རང་གི་ཐབས་ལམ་གི་ཐོག་ནས་དེ་བྱེད་དགོས་རེད། དེ་ནི་དེ་མ་ཡིན་ངེས། ད་ལྟ་ང་ཚོ་གྲྭ་ཚང་རང་གི་སྒོ་ནས། ད་སྟོང་པ་ཉིད་ཀྱི་སྐོར་ལ་ཞིབ་འཇུག་བྱེད་ཀྱི་ཡོད་རེད་དེ་གཙོ་བོ་དེ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན། གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས། ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།